ཁྱིམ་པའི་སློབ་མ་ཟི་དང་དེ་ནས་ང་ཚོ་རབ་བྱུང་གི་སློབ་གཉེར་བ་ཟི་གཉིས་ཀ་བསྡུར་ན་མི་ཚེ་གི་དམིགས་ཡུལ་དང་དེ་ནས་གང་ལ་སྦྱང་བར་བྱ་བའི་ཡུལ་དེ་ཚོའི་ཐོག་ནས་ཁྱད་པར་ཡོད་ནི་རེད། ཡོད་ན་ཡང་ཐུན་མོང་གི་ཆ་ནས་ཐམས་ཅད་པོ་སློབ་སྦྱོང་བ་རེད་སློབ་གཉེར་བ་རེད་ཐམས་ཅད་ཀྱི་རིག་གནས་དང་ཡོན་ཏན་ལ་སློབ་གི་ཡོད་དུས་ད་ང་ཡང་དགོན་པའི་སློབ་སྦྱོང་གི་ནང་གི་ཉམས་མྱོང་ཕྲན་བུ་ཕྲན་བུ་ཡོད་མྱོང་ནི་རེད་ད་དེ་བརྒྱུད་རིམ་འདྲ་ཟི་ཟི་གི་ཟི་འཇོག་མྱོང་ནི་རེད་ར། དེའི་སོང་ན་ད་སོ་སོ་རང་གི་སློབ་སྦྱོང་གི་ཉམས་མྱོང་དང་འབྲེལ་ནས་ཐོག་ནས་སློབ་སྦྱོང་གི་སྐོར་ནས་ཡི་ཁ་བརྡ་ཟི་ཉུང་ཉུང་ཟི་བྱེད་རྒྱུ་ཡིན། དེ་མ་གཏོགས་ད་ངའི་བཤད་པ་རྣམས་བདེན་པ་དང་ཡང་དག་པ་ཡིན་པའི་ངེས་པ་ཡོད་མ་རེད་ར། ཡོད་མ་རེད་མྱི་སྒེར་གཅིག་གི་ལྟ་ཚུལ་གྱིས་མྱི་སྒེར་གཅིག་གི་བསམ་ཚུལ་གྱི་ནང་ན་དུས་དང་དུས་སུ་ནོར་འཁྲུལ་མང་བོ་ཡོད་ནི་རེད། ད་ཡིན་ན་ཡང་ང་ཚོ་གཅིག་གི་གཅིག་གི་བསམ་ཚུལ་བརྗེ་རེས་དང་ལྟ་ཚུལ་བརྗེ་རེས་ཆོག་ནི་རེད་དེ་ནས་ཁྱེད་རྣམ་པའི་སློབ་གསོ་གི།

ངས་ཟེར་གྱི་འདུག་རྒྱུ་བོ་དེ་ལོ་ཆུང་ཆུང་གི་གནས་སྐབས་ནས་སློབ་གྲྭར་ཚུགས་ནས་ད་སློབ་སྦྱོང་ཆི་ཟི་ག་བྱེད་དགོས་ནི་རེད་སློབ་སྦྱོང་བྱེད་དགོས་ཡི་རྒྱུ་མཚན་ཆི་ཟི་རེད། དེ་གི་དྲི་བ་དེ་ཁྱིམ་བདག་གི་ཡིན་ན་དེ་ལན་དེ་སེམས་ནང་ང་སོ་སོ་སོ་སོ་ལན་ཟི་ཡོད་རྒྱུ་གལ་ཆེན་པོ་རེད་ར་དགེ་རྒན་ཡིན་ན་དེ་རེད་སློབ་མ་ཡིན་ན་དེ་རེད་ཐོག་མར་ཅི་ཕྱིར་སློབ་སྦྱོང་བྱེད་དགོས་ནི་རེད་ཅི་ཕྱིར་སློབ་གསོ་མྱང་དགོས་ནི་རེད

གར་གཙང་དེ་རིང་གི་དུས། བརྡ་འཕྲིན་གྱི་དུས་ཚོད་རེད་ར། མྱི་རེ་རེ་གི་ལག་ཁ་པར་བཟུང། མྱི་རེ་རེ་གི་ལག་ནས་དྲ་རྒྱ་ཡིན་ན་དང་འཛམ་གླིང་ཡུལ་ལུང་ག་ས་གར་གི་གནས་ཚུལ་འདྲ་མི་འདྲ་དུས་ལྟར་དུ་ལྟ་ཐུབ་ནི་ཉན་ཐུབ་ནི་དེ་འདྲའི་གི་དུས་ཚོད་ཙི་རེད་ར། འདི་འདྲའི་གི་དུས་ཚོད་ཙི་ག། ང་ཚོ་ཡིན་ན་གང་ལ་གང་འཚམ་གི་སོ་སོ་བསྡད་བསྡད་ནི་ལུང་བ་འདི་ཧར་ནང་གི་ཕྱི་རོལ་གི་འཇིག་རྟེན་ཆི་མོ་ཟིག་ཡིན་ཧ་གོ་གི་ཡོད་ནི་རེད་ར་ཕྱི་རོལ་གི་འཇིག་རྟེན་འདི་ཧ་གོ་གི་ཡོད་རེད། ད་ཧ་གོ་དགོས་འདུག་སྤྱིར་ང་ཅག་འཚོ་བཞིན་པའི་ས་ཁྱོན་འདིའི་ཐོག་ན། རྒྱལ་ཁབ་མང་བོ་ཡོད་ནི་རེད་མི་རིགས་མང་བོ་ཡོད་ནི་རེད་ཡུལ་ལུང་མང་བོ་ཡོད་ནི་རེད་ར། དེ་ཡིས་སོང་ན་དེ་དག་ཐམས་ཅད་ད། ཕྱིའི་ལོངས་སྤྱོད། ད་ཆི་ཟེར་དགོས་ནི་རེད་གོ་གྲོང་ཁྱེར། དེ་ལ་སོགས་པའི་ཐོག་ནས་ཡིན་ན་གཅིག་ར་གཅིག་གི་བར་རེ་བར་ཁྱད་ཆེན་པོ་སོང་སྡོད་ནི་རེད། མཐར་ཐུག་སོང་ན་མི་རིགས་དང་མི་རིགས་ཡུལ་ལུང་དང་ཡུལ་ལུང་གི་བར་ན་དཔལ་ཡོན་དར་བའི་ཚད་གི་ཐོག་ནས་ལ་ལ་ཚད་མཐོན་པོ་སླེབས་སྡོད་ནི་རེད་ལ་ལ་ཚད་དམའ་མོ་སླེབས་སྡོད་ནི་རེད་ར་དེ་ཡིན་སོང་ན་དཔལ་ཡོན་ཟེར་གི་འདུག་རྒྱུ་བོ་དེ་སྤྱིར་གོ་ཁོ་འགྲོ་བ་མིའི་གི་བསྐྲུན་པའི་གི་རིག་གནས་ཟི་རེད་ད་ཡང་དེའི་ངོ་བོ་འགྲོ་བ་མིའི་ཁོ་རང་གི་ཡར་རྒྱས་ཡར་བཏང་ན་འགྲོ་དཔལ་ཡོན་ཟེར་གི་འདུག་རྒྱུ་བོ་དེ་ང་ཚོ་འགྲོ་བ་མི་གི་སྙིང་ཤ་ཟི་རེད་ར་དཔལ་ཡོན་ཟེར་གི་འདུག་རྒྱུ་བོ་དེ་དེ་ཡིན་ནས་ཁྱད་པར་ཆེན་པོ་སོང་སྡོད་ནི་རེད། ཁྱད་པར་ཆེན་པོ་སོང་སྡོད་ནི་ང་ཚོའི་མྱི་སུ་དང་སུ་ཡིན་ན་ལྷག་ཏུ་ཕ་མ་ཟི་ཡིན་ན་སོ་སོ་གི་བུ་ཕྲུག་འདི་མ་འོངས་པ་ཡར་ལག་ཆགས་དུས་ན་འཇིག་རྟེན་འདི་ནས་ཁ་གསོ་ཐུབ་ནི་རྒྱབ་འགེབས་ཐུབ་ནི་སོ་སོ་སོ་སོ་གི་མི་ཚེ་འདི་ཚུགས་ཐུབ་པའི་ངང་ནས་ཡར་ལང་ཐུབ་མཁན་ཟི། དེར་མ་ཟད་ཡ་རབས་ཀྱི་བཟང་སྤྱོད་ལྡན་པ། ཡོན་ཏན་ལྡན་པ་གཞན་གྱི་མདུན་ན་ཆེ་མཐོང་ཡོང་མཁན། དེར་མ་ཟད་སོ་སོའི་མི་ཚང་སྒེར་དང་སྤྱི་ཚོགས་ལ་ཕན་བདེ་སྒྲུབ་མཁན་གྱི་ཞ་ཡི་ཟིག་ཡོང་ན་ཅི་མ་རུང་བསམ་པའི་གི་བསམ་སྟངས་དེ་ཕ་མ་ཟེར་ནི་བརྒྱ་ཆ་བརྒྱ་ཐམ་པ་སོ་སོའི་བུ་ཕྲུག་དེ་དེ་འདྲ་གི་རེ་བ་ཡོད་ནི་རེད་ར། དེ་ཡོང་ན་ད་དེ་འདྲ་གི་ཡག་པོ་ཟིག་ཡོང་དགོས་ན་ཆི་ཟིག་ཡེད་དགོས་ནི་རེད་ད་དེ་རྒྱུ་དང་རྐྱེན་མང་བོ་ཟིག་གིས་འགྲུབ་དགོས་ནི་རེད་ད། དེ་འདྲ་ཡག་པོ་ཟིག་ཡོང་རྒྱུ་ད་ང་ཚོ་ལས་ལྷག་པའི་དཔལ་ཡོན་དར་བའི་ལུང་བ་གཞན་དང་གཞན་ནང་བཞིན་གི་ང་ཚོ་ཡི་ལུང་འདི་ནས་ཡིན་ན་བྱིས་པ་འདི་དག་ཐམས་ཅད་པོ་རྗེས་མ་ཡར་ལག་ཆགས་ནས་སྐལ་བ་ཤེས་རིག་ཡོན་ཏན་གྱི་ཐོག་ནས་ཡིན་ན་རེད། ཀུན་སྤྱོད་དང་དེའི་ཕྱོགས་ནས་ཡིན་ན་རེད། ཚན་རིག་ལག་རྩལ་གྱི་ཕྱོགས་ནས་ཡིན་ན་རེད་ང་ཚོའི་ལུང་བ་འདིར་ཡང་དཔལ་ཡོན་ལྡན་པ་ཟིག་ལོག་ཡོང་ན་ཅི་མ་རུང་བསམ་གྱི་འདུག་རྒྱུ་འོ་འདི་མི་ཐམས་ཅད་ཀྱི་སེམས་ནང་གི་ཕུགས་བསམ་ཡིན་ནི་རེད་ཟེར། འོ་ན་དེའི་ཕུགས་བསམ་དེ་མངོན་དུ་གྱུར་བ་དེ་སུ་ལ་རག་ལས་ནི་རེད་ཅེ་ན་གཞོན་སྐྱེས་ཕྱི་རབས་པ་རག་ལས་ནི་རེད། གཞོན་སྐྱེས་ཕྱི་རབས་པ་རག་ལས་ན་གཞོན་སྐྱེས་ཕྱི་རབས་པ་དེ་ལྟ་བུའི་དཔལ་ཡོན་བསྐྲུན་ཐུབ་མཁན་ཟིག་ལམ་ཆི་ཟིག་གི་སྟེང་ནས་འགྲོ་དགོས་ནི་རེད་ཟེར་ན་ཤེས་རིག་སློབ་གསོ་ལ་བརྟེན་ནས་འགྲོ་དགོས་ནི་རེད་ཤེས་རིག་སློབ་སྦྱོང་ལ་བརྟེན་ནས་ཡར་རྒྱས་སོང་ནི་ཏག་ཏག་རེད་འཛམ་གླིང་གི་ལུང་བ་གང་དང་གང་ཡིན་ན་དེ་འགྲོ་བ་མི་གཅིག་གི་ཆོས་ཉིད་ཟིག་རེད་མ་གཏོགས་ཡུལ་དང་དུས་དང་གནས་སྐབས་ཟིག་གི་ཁྱད་པར་ཡོད་ནི་མ་རེད་ར་སྤྱིར་ང་ཚོའི་ཆི་ཟིག་གོ་ནི་རེད་གོ། འགྲོ་བ་མི་ཟེར་རྒྱུ་འོ་འདི་འཛམ་གླིང་གི་ས་ཆ་འདིའི་ནང་ན་སྲོག་ཆགས་རིགས་མཐའ་ཡས་པ་ཟིག་ཡོད་པའི་ནང་ནས་སྲོག་ཆགས་རིགས་གཅིག་རེད། འཇིག་རྟེན་འདི་ན་སྟག་གཟིག་དོམ་དྲེད་ནམ་མཁའ་འཕུར་རྒྱུ་ས་ན་འདུག་རྒྱུ་སྲོག་ཆགས་རིགས་མཐའ་ཡས་པ་ཟིག་ཡོད་ནི་རེད་ར་དངོས་གནས་དྲང་གནས་ཡོད་ནི་རེད་ད་ང་ཚོ་དེའི་ནང་གི་རིགས་གཅིག་རེད། རེད་ད་དོན་དམ་པའི་ས་གཞི་འདིའི་བདག་པོ་དེ་འགྲོ་བ་མི་ཡིན་པ་ལྟ་བུ་ཟིག་ཆགས་འགྲོ་བ་ནི་རེད། ས་གཞི་འདིའི་བདག་པོ་དེ་འགྲོ་བ་མི་ཡིན་པ་ལྟ་བུ་ཟིག་ཆགས་བྱེད་པོའི་ནུས་པ་གང་ནས་ཡོང་ནི་རེད་ཅེ་ན་འགྲོ་བ་མི་གི་ནང་གི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་དང་དེ་ནས་ཕན་ཚུན་གཅིག་གིས་གཅིག་སྐད་ཆ་བྱེད་ཀྱི་ནུས་པ་འདི་གཉིས་ཀ་ལ་བརྟེན་ནས་ཤེས་རིག་དཔལ་ཡོན་ངོ་བོ་བསྐྲུན་ཆེ་རུང་ན་འགྲོ་བ་མིའི་རིགས་ཟེར་རྒྱུ་འོ་དེ་འཇིག་རྟེན་གྱི་བདག་པོ་ལྟ་བུ་ཟིག་གི་ཆགས་སོང་ཟེར། ཡང་འགྲོ་བ་མིའི་རིགས་རང་གི་ནང་ནས་ཡང། ཡང་དངོས་གནས་དྲང་གནས་ཀྱི་ལ་ལ་ཟིག་ཧ་ཅང་གི་དཔལ་ཡོན་དར་ཡོད་ནི་ལ་ལ་ཟིག་རྗེས་ལུས་ལ་ཐེབས་བསྡད་ཡོད་ནི་དེ་གི་གནས་སྟངས་དེ་ཡང་གང་ནས་བྱུང་ནི་རེད་ཟེར་ན། ཡང་འགྲོ་བ་མིའི་ནང་གསེས་ནས་ཡང། སོ་སོ་སོ་སོའི་གི་མི་རིགས་དང་སོ་སོ་སོ་སོའི་མི་སྒེར་གི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཡར་རྒྱས་སོང་མ་སོང་གི་ཐོག་ནས་ཡུལ་ལུང་དང་ཡུལ་ལུང་བར་ཁྱད་པར་ཐོན་ནོ་ད་མངོན་སུམ་རེད་ར། ད་མངོན་སུམ་གི་དོན་དག་ཟིག་རེད་མ་གཏོགས། ང་ཚོས་འདི་ནས་ཅིག་ཧ་གོ། ཧ་གོ་མདོག་ཡིན་ནི་དང་མཁས་བཤད་རྒྱག་གོ་ནི་ནི་དང་དེ་འདྲ་ཟིག་མ་རེད་ད་དངོས་ཡོད་གནས་ཚུལ་ཟིག་རེད་དངོས་ཡོད་གནས་ཚུལ་ཟིག་རེད། དེ་ནས་དངོས་ཡོད་གནས་ཚུལ་ཟེར་དུས་འོ་ན་ང་ཚོ་བོད་པ་ཟེར་དུས་འོ་ཁ་བ་གངས་ཅན་ཟེར་དུས་མི་དེ་ལུང་བ་གཞན་གི་མི་ནང་བཞིན་གྱི་སློབ་སྦྱོང་བྱེད་མི་ཐུབ་མཁན་གྱི་གལ་ཏེ་སློབ་སྦྱོང་བྱས་ན་སྡུག་རུས་རྒྱག་མི་ཐུབ་མཁན་གལ་ཏེ་སྡུག་རུས་རྒྱབ་ཐུབ་ན་ཤེས་རབ་མེད་མཁན་དེ་འདྲ་ཟིག་ཨེ་རེད་ཅེ་ན་དེ་འདྲ་ཟིག་རྩ་བ་ཉིད་ནས་མ་རེད་ད་དེ་མིན་པ་ལོ་རྒྱུས་གི་སྟེང་ནས་ར་འཕྲོད་དོན། ང་ཚོའི་མི་རིགས་འདི་ཡང་འཛམ་གླིང་གི་དཔལ་ཡོན་ལྡན་པའི་མི་རིགས་གཞན་དག་དང་འདྲ་བར་ང་ཚོ་ལ་ཡང་གནའ་རབས་ཀྱི་རིག་གནས་ཕུན་སུམ་ཚོགས་པ་ཡོད་ནི་རེད། གནའ་རབས་ཀྱི་རིག་གནས་ཕུན་སུམ་ཚོགས་པ་ཡོད་ནི་རེད། གནའ་རབས་ཀྱི་རིག་གནས་ཀྱི་ཐོག་ནས་བསྡུར་ན་ཡུལ་ལུང་གཞན་སྔོན་ཐོན་གྱི་ལུང་བ་གཞན་དང་གཞན་དང་བསྡུར་ན་ང་ཚོ་ལ་བསྡུར་ཆོག་པ་ཡོད་ནི་རེད། ཕྱིའི་འཛུགས་སྐྲུན་གྱི་ཐོག་ནས་ཡིན་ན་ང་ཚོས་ད་ཕོ་བྲང་པོ་ཏཱ་ལ་གཙོ་རུ་གྱུར་བའི་བོད་ཀྱི་གནའ་རབས་ཀྱི་རྡོ་བཟོའི་སྒྱུ་རྩལ། དེ་ནས་ཤིང་བཟོའི་སྒྱུ་རྩལ་རི་མོའི་སྒྱུ་རྩལ་གང་དང་གང་གི་སྟེང་ནས་ཡིན་ན་འཕྲུལ་ལས་མ་དར་གོང་གི་ཡར་སྔོན་གྱི་གནའ་རབས་ཀྱི་ཡུལ་ལུང་གཞན་དང་གཞན་གྱི་འཛུགས་སྐྲུན་ནི་ཏན་ཏན་བསྡུར་ཆོག་པ་ཟིག་ང་ཚོའི་མི་རིགས་འདིར་བསྐྲུན་ཡོད་ནི་རེད་ར། དེ་བཞིན་དུ་དུས་ཀྱི་འཛུགས་སྐྲུན་དེ་ཙམ་མ་ཡིན་པར་དེའི་ཧར་ནང་ནས་ནང་གི་བསམ་བློའི་ཐོག་ནས་ཡིན་ན་མཚན་ཉིད་ཀྱི་ལྟ་གྲུབ་དངོས་པོའི་གནས་ལུགས་ལ་འགྲེལ་བཤད་རྒྱག་སྟངས་ཚེ་སྲོག་གི་དོན་ལ་འགྲེལ་བཤད་རྒྱག་སྟངས་ཆབ་སྲིད་བཟའ་ཟས་ཀྱི་གནས་སྟངས་ཀྱི་ཐོག་གི་རིགས་པའི་གཞུང་ལུགས་ཀྱི་ཐོག་ནས་ཡུལ་ལུང་གཞན་དང་ང་ཚོའི་རིག་གནས་བསྡུར་ཐུབ་པ་ཙམ་ཟིག་ཡོད་ནི་རེད་མ་གཏོགས་ང་ཚོའི་མི་རིགས་ཟེར་རྒྱུ་དེ་ཤེས་རིག་དཔལ་ཡོན་དར་མ་མྱོང་ནས་ཤེས་རིག་དཔལ་ཡོན་རྩ་བ་ཉིད་ནས་བསྐྲུན་མི་ཐུབ་ནས་རྣམ་དཔྱོད་མེད་ནས་སྡུག་རུས་མེད་ནས་དེ་འདྲ་ཟིག་ཨི་རེད་ཅེ་ན་དེ་འདྲ་ཟིག་རྩ་བ་ཉིད་ནས་མ་རེད་ལ། དེ་མ་རེད། ཡིན་ན་ཡང་ཉེ་རབས་ཀྱི་དུས་སུ་ནུབ་ཕྱོགས་ནས་ནང་བསམ་བློ་གི་ཐོག་ནས་འཇིག་རྟེན་གྱི་འཚོ་བ་སྐྱོང་སྟངས་དང་འཇིག་རྟེན་གྱི་ལོངས་སྤྱོད་སྐྱོང་སྟངས། འཇིག་རྟེན་གྱི་མིའི་སྤྱི་ཚོགས་བསླབ་མ་འགོ་ཚུགས་ཀྱི་ཐོག་ནས་ནང་བསམ་བློ་གི་ཐོག་ནས་ལྟ་ཚུལ་དང་ལམ་སྲོལ་གསར་བ་བྱུང་ནས་ད་ལོ་ངོ་བཞི་བརྒྱ་ཡར་མར་ཟིག་གི་གོང་ནས་དེའི་ཤུགས་རྐྱེན་ལ་བརྟེན་ནས་འཛམ་བུ་གླིང་འདི་འགྱུར་བ་ཟིག་གི་ཧ་ལས་པ་ཟིག་བུད་སོང་ནི་རེད་དེའི་འགྱུར་བ་དག་གཙོ་བོ་ཕྱི་རྒྱལ་མགོ་སེར་གྱི་ས་ཆ་ནས་འགྱུར་བ་སོང་མགོ་སེར་ཆགས་ཀྱི་འགྱུར་བ་དག་ཤར་ཕྱོགས་གི་ལུང་བ་གང་ས་གང་འགྱུར་བ་སོང་ནི་རེད་འདིའི་འགྱུར་བ་འགྲོ་ནི་དུས་ཚིགས་དེའི་ནང་ན་ང་ཚོས་གོ་སྐབས་དམ་འཛིན་བྱས་ནས་ད་སོ་སོ་ཡང་འཛམ་བུ་གླིང་དང་གོམ་པ་མཉམ་དུ་གཤིབ་ཐུབ་མེད་ནི་རེད་དེའི་ཐད་ནས་ད་ལྟའི་གནས་སྟངས་ཀྱི་སྟེང་ནས་བལྟས་ན་ང་ཆ་ག་ཟིག་གིས་རྗེས་སུ་ལྷག་བསྡད་ཡོད་ནི་དེ་མི་ཟིག་རེད་ད་དངོས་ཡོད་གནས་ཚུལ་རེད། དེ་ཡིན་ན་ད་ང་ཚོས་ད་ང་ཆ་ག་རྗེས་ལྷག་སོང་ནི་རེད་ང་ཚོའི་མི་རིགས་ནི་རྗེས་ལུས་རེད་ང་ཚོ་ནི་ཚན་རིག་ནི་མེད་ལག་རྩལ་ནི་མེད། ད་མི་རིགས་མང་ཆེ་བ་གི་ཡི་གེ་ཤེས་ནི་མ་རེད་ཟེར་སེམས་ཕམ་ནས་ད་བློ་ཞུམ་ནས་ད་དེ་རིགས་འདུག་རྒྱུ་ཟིག་ཨེ་རེད་ཅེ་ན་དེ་རིགས་འདུག་རྒྱུ་ཟིག་རྩ་བ་ཉིད་ནས་མ་རེད་ར། འགྲོ་བ་མི་གི་ལོ་རྒྱུས་ཨ་འདི་རིགས་ཀྱི་ཚིག་གི། ས་ཆ་གཅིག་ཡར་རྒྱས་སོང་བསྡད་ཡོད་ནི་ས་ཆ་གཅིག་རྗེས་ལུས་ཨ་ཐེབས་བསྡད་ཡོད་ནི་ཟེར་ནོ་གནས་སྟངས་འདི་རྟག་པ་ཟིག་ཡིན་ནི་མ་རེད་འདི་འགྱུར་བ་འགྲོ་ནི་རེད། ལོ་བརྒྱ་ཕྲག་ཁ་ཤས་ཟིག་གི་སྔོན་ན་འདི་ས་ཡར་རྒྱས་སོང་བསྡད་ན་ཡང་བརྒྱ་ཕྲག་ཁ་ཤས་ཟིག་གི་ད་ག་འདི་ས་ནི་ཡར་རྒྱས་ཡར་རྒྱས་འོན་ཀྱང་ནི་དོན་དངོས་ཡོད་གནས་ཚུལ་ཨ་དེ་རིགས་ཟིག་ཡིན་ནི་རེད་ར་ནུབ་ཕྱོགས་ཡུ་རོབ་གི་ས་ཆ་ནི་ཡིན་ན། སྔོན་ཆད་ཡུ་རོབ་གི་བྱང་ཕྱོགས་གི་འཇར་མན་ད་དེ་སོགས་ཧ་ཅང་གི་རྗེས་ལུས་གི་ས་ཆ་ཀླ་ཀློ་གི་ས་ཆ་ཟེར་རྒྱུ་ཟིག་ཡིན་ནི་རེད་ལྷོ་ཕྱོགས་གི་ས་ཆ་ཨི་ཏྲ་ལི་ད་དེ་སོགས་ཧ་ལས་པ་སྔོན་ཐོན་ཅན་གི་ལུང་བ་ཡིན་ནི་རེད་དེང་སང་གི་དུས་སུ་བྱང་ཕྱོགས་དང་ནུབ་བྱང་གི་ཕྱོགས་མཚམས་དང་ཨིན་ཇི་དང་ཧྥ་རན་སི་དང་འཇར་མན་ལ་སོགས་པ་ཡོ་རོབ་ཀྱི་རྩེ་ན་ཡོད་ནི་ལུང་བ་ཏག་ཏག་རེད་ད་ཨི་ཏྲ་ལི་ཆེན་པོ་དང་གྷི་རི་སི་ཆེན་པོ་ཟིག་གིས་མར་ར་ལྷུང་བསྡད་ཡོད་ནི་དེ་མི་ཟིག་རེད་དེ་སོང་ན་ཡར་ར་འགྲོ་མར་ར་འགྲོ་ཟེར་རྒྱུ་འདི་ཇོ་ཏོག་ལོ་བརྒྱ་ཕྲག་ཁ་ཤས་གི་ནང་ནས་ཡར་འགྲོ་མར་འགྲོ་བྱེད་ནི་དེ་མི་ཟིག་རེད་དེ་དངོས་པོ་ཐམས་ཅད་ཀྱི་རང་བཞིན་རྟག་པ་མ་རེད་ར་མཚན་ཉིད་རིག་པའི་ཐོག་ནས་དངོས་པོ་རྣམས་ཀྱི་རང་བཞིན་དེ་མི་རྟག་པ་ཡིན་འདུག་ན་དེ་རྒྱུ་དང་རྐྱེན་གྱི་འགྱུར་བ་བཏང་ན་དེ་རིགས་འགྱུར་བ་འབྱུང་ནི་རེད་ཅེ་ན། དེ་ཡིན་ན་ད་ལྟའི་ལོ་རྒྱུས་ཀྱི་ཆོས་ཉིད་དང་གནས་སྟངས་འདིའི་ཐོག་ནས་བལྟས་ན། ཚན་རིག་ལག་རྩལ་དང་ཕྱིའི་ལོངས་སྤྱོད་དང། སྤྱི་དམངས་ཀྱི་ཡི་གེ་ཤེས་ཚད་གང་གི་ཐོག་ནས་བལྟས་ན་ང་ཚོའི་མི་རིགས་འདི། སྔོན་ཐོན་གྱི་མི་རིགས་གཞན་དག་དང་བསྡུར་ན་ཅུང་ཟད་རྗེས་སུ་སླེབས་བསྡད་ཡོད་ནི་གནས་སྟངས་དེ་མི་ཟིག་ཡོད་པ་དངོས་ཡོད་གནས་ཚུལ་རེད། འདི་ནམ་ཡིན་ན་རྟག་པ་ཡིན་ནས་འདིའི་བར་ཐག་དེ་དུས་དང་རྣམ་པ་ཀུན་ཏུ་གནས་འདུག་རྒྱུ་དེ་མི་ཟིག་ཡིན་ནི་ཨི་རེད་ཅེ་ན་དེ་མི་ཟིག་ཡིན་ནི་མ་རེད། འོ་ན་དེའི་བར་ཐག་དེ་ཇི་ལྟར་བྱས་ན་བར་ཐག་དེ་བསྟུང་ཐུབ་ནི་རེད་དུས་ཚོད་ཆི་མོ་ཟིག་གི་ནང་བསྟུང་ཐུབ་ནི་རེད་ཟེར་ན་དེ་ང་ཚོའི་ད་ལྟའི་གི་དུས་གི་རྒན་པ་རྣམས་ཀྱིས་གཞོན་པ་རྣམས་སྐྱེད་སྲིང་ཇི་ལྟར་རྒྱག་ཚུལ་དང། གཞོན་པ་རྣམས་གི་སོ་སོའི་ཕུགས་བསམ་ཇི་ལྟར་འཁྱེར་ཚུལ་འདིའི་གི་ད་ལྟའི་གི་དུས་ཚོད་གི་མྱི་གི་སྙིང་སྟོབས་དང་སྤོབས་པ་རག་ལས་བསྡད་ཡོད་ནི་རེད་ཟེར་ན།

དེ་འབྲེལ་གནའ་རབས་ཀྱི་སྲོལ་རྒྱུན་གྱི་རིག་གནས་ལོ་ངོ་སྟོང་ཕྲག་བརྒྱད་ཕྱི་རོལ་ནས་གི་སྲོལ་རྒྱུན་གྱི་རིག་གནས་བརྟན་པོ་ཡོད་མཁན་གྱི་མི་རིགས་ཟིག་ང་ཚོས་སྤོབས་པའི་ངང་ནས་ད་ལྟའི་དུས་སུ་དེང་རབས་ཀྱི་ཤེས་རིག་གི་ཐོག་ནས་རྗེས་སུ་རྗེས་སུ་ལྷག་བསྡད་ཡོད་ནི་ཆ་འདི་སྟོང་ཆ་དེ་གསབ་ཐུབ་དགོས་ནི་རེད་ར་ད་ཐུབ་པའི་སྤོབས་པ་དེ་ཡོད་དགོས་ནི་རེད་ཟེར།

ས་ཆ་ཡུལ་ལུང་ཟིག་ཡར་རྒྱས་ཡང་འགྱོ་དང་འགྱོ་གི་ཡོད་དང་མེད་དེའི་ལོ་ཡུལ་ལུང་དེ་མ་འོངས་པ་མདུན་ལམ་ཡོད་དང་མེད་གང་ང་ལྟ་དགོས་ནི་རེད་ཟེར་ན་ས་ཆ་དེ་ནས་ཞ་ཡི་ཆ་ག་བདག་ཆི་མོ་ཟིག་གོ་གི་དེར་ལྟ་དགོས་ནི་རེད། ཞ་ཡི་ཆ་ག་བདག་ཡག་པོ་ཡེ་གི་མེད་ཞ་ཡི་ཆ་གིས་མ་འོངས་པའི་མདུན་ལམ་འགན་འཁུར་བའི་ཞབས་ཞུ་ཟིག་སྒྲུབ་ཐུབ་གི་མེད་ནི་ལུང་བ་ཟིག་ག་མ་འོངས་པ་ཟེར་རྒྱུ་ཟིག་ཡོད་ནི་མ་རེད་ད། མ་འོངས་པ་ཟེར་རྒྱུ་ཟིག་དུས་ཚོད་གི་སྟེང་ནས་མེད་གི་ཟེར་ནི་མིན་ད་ག་ལེ་ག་ལེ་རྒྱུ་དང་རྐྱེན་གི་མ་འོངས་པ་ཟིག་ཡོད་ནི་རེད་ད། མ་འོངས་པ་ཟེར་ནའམ་མདུན་ལམ་ཟིག་མེད་པ་གཏན་འཁེལ་རེད་ར། ཡིན་གཅིག་མིན་གཉིས་བྱིས་པ་རྣམས་བདག་པོ་ཆི་མོ་ཟིག་རྒྱག་གི་ཡོད་དེའི་གི་འགྲན་རྩོད་དེ། ལུང་བ་སོ་སོ་མི་རིགས་སོ་སོ་རྒྱལ་ཁབ་སོ་སོ་མ་འོངས་པ་མདུན་ལམ་ཟིག་ཡོད་དང་མེད་གི་གནད་ཐུག་ས་ཟིག་ཐུག་བསྡད་ཡོད་ནི་རེད་ཟེར། དེ་ན་ད་ཁྱེད་ཅག་གི་ལུང་བ་འདི་མོ་ཟིག་ལ་མཚོན་ན། ཞ་ཡི་ཆ་རིག་རིག་ཡིན་འདི་འདྲ་སློབ་གྲྭ་བསྐྱལ། འདི་འདྲ་སོང་ན་ད་ཕྱིའི་མཐུན་རྐྱེན་དང་ཆ་རྐྱེན་གྱི་ཐོག་ནས་ང་ཚོ་དེ་སུ་སྐྱོ་བོ་ཡིན་ནའང་སློབ་སྦྱོང་གི་ཐོག་འདི་འདྲ་ཤུགས་བརྒྱབ་ན་ད་འདི་དོན་དག་གལ་ཆེན་པོ་ཟིག་ཡིན་པ་ངོས་བཟུང་ཁྱིམ་བདག་གི་ཡང་དེ་དོན་དག་ཟིག་ཡིན་པ་ངོས་བཟུང། དགེ་རྒན་གྱི་ཡང་དོན་དག་ཟིག་གལ་ཆེན་པོ་ཟིག་ཡིན་པ་ངོས་བཟུང་སློབ་མ་རྣམས་ཀྱིས་ཀྱང་སོ་སོའི་སློབ་སྦྱོང་གི་ལས་སུ་བྱ་བ་ཤེས་པའི་ལས་ཀ་འདི་ཧ་ཅང་གི་བསྔགས་འོས་པ་ཟིག་ད་རྗེས་སུ་ཡི་རང་བྱེད་འོས་པ་ཟིག་རེད།

ལ་ལས་སློབ་གསོ་ཟེར་གི་འདུག་རྒྱུ་ད་གནའ་རབས་ཀྱི་ཤེས་ཡོན་གྱི་རྒྱུན་གོང་དུ་བསྐྱེད་རྒྱུའི་དོན་དག་རེད་ཟེར་མཁན་ཡོད་ནི་རེད། ལ་ལས་སློབ་གསོ་ཟེར་གི་འདུག་རྒྱུ་ད་རང་ཚུགས་ཐུབ་པའི་མྱི་གསོ་སྐྱོང་རྒྱག་རྒྱུའི་ཆེད་དུ་རེད་ཟེར་གོ། ལ་ལས་སློབ་གསོ་ཟེར་རྒྱུ་ད་མྱི་སོ་སོ་གི་ལྷན་སྐྱེས་ཀྱི་ཐོག་ནས་ཤེས་རབ། བརྩེ་བ། བྱམས་པ་ལ་སོགས་པ་མྱི་སེམས་ངོ་ན་རྩ་བ་ནས་ཡོད་བསྡད་པའི་སེམས་བཟང་བོ་འདི་དག་གི་ས་བོན་གསོ་སྐྱོང་བརྒྱབ་ནས་མྱི་ཁུར་གི་ཐོག་ནུས་པ་ཆི་ཟིག་ཡོད་ན། དེ་བཞིན་དུ་མྱི་སྒེར་དང་སྒེར་མི་འདྲ་བས་རང་རང་རང་རང་གི་ཁྱད་ཆོས་ཆི་ཟིག་ཡོད་ན་དག་གསོ་སྐྱོང་རྒྱག་ས་རེད་ཟེར་གོ། ད་ཐམས་ཅད་ད་བདེན་པ་ཡོད་ནི་རེད་གནས་ལུགས་ཡོད་ནི་རེད་ར་ད་ཐམས་ཅད་པོ་བདེན་པ་རེད། དེས་སོང་ན་ང་ཚོས་རང་གི་དགེ་རྒན་གི་མཐུན་རྐྱེན་གྱི་ཐོག་ནས་སྒྲིག་སྒྲིག་ཆས་ཅ་ལག་གི་མཐུན་རྐྱེན་གྱི་ཐོག་ནས་མི་དངོས་གཟུགས་ཀྱི་གོང་གི་སློབ་གསོའི་མཁས་པ་དེ་དག་དང་སློབ་གསོའི་ལྟ་གྲུབ་སྨྲ་བ་དེ་དག་གི་སློབ་གསོའི་ལྟ་གྲུབ་དེ་དུས་ཚོད་ཐུང་ཐུང་ཟིག་གམ་ཁོར་ཡུག་འདི་མོ་ཟིག་གི་ནང་ནས་ལག་བསྟར་ཡེ་མི་གཅིག་གིས་ལག་ལེན་ནང་འདེམས་འཇོག་ཉམས་མྱོང་གསོག་འཇོག་ཟེར་ན་ད་དཀའ་མོ་རེད། རེད་ད་དགེ་རྒན་རྣམ་པ་ཡིན་ན་ཡིན་དང་མིན་གྱི་ཐོག་མར་ཆི་ཟིག་གི་མྱིང་ང་སློབ་གསོ་ཟེར་ནི་རེད་དེའི་གོ་བ་དེ་སེམས་ནང་ངེས་རྒྱུ་ཧ་ཅང་གལ་ཆེན་པོ་རེད། དེ་གོ་བ་དང་སེམས་ནང་མ་ངེས་ན། སློབ་གསོ་ཆི་ཟིག་ལས་དགོས་ཤེས་ནི་མ་རེད་ར། དེ་སོང་ན་ད། སློབ་གསོ་ཟེར་གི་འདུག་རྒྱུ་ཚིག་འདི་ཁུར་མ་འོ། ཟུར་མོ་འོག་ནས་བཀྲལ་ནི་ད་སྐད་བཏགས་རིགས་ཀྱི་གཞུང་ལུགས་ད་ལྟ་གྲུབ་ལྡན་པའི་ངང་ནས་ཆ་ཚང་བ་ཁོང་དུ་ཆུད་ཟེར་ན་ད་ཡང་དཀའ་མོ་ཟིག་རེད། དེས་ན་ང་ཚོས་སྟབས་བདེ་སྟབས་བདེ་ཟིག་གི་སྟེང་ནས་གོ་བ་ཟིག་ལེན། ད་ལྟ་གོ་བ་ཆི་ཟིག་ལེན་རྒྱུ་ཟེར་ན། སློབ་གསོ་ཟེར་གི་འདུག་ཡིག་འབྲུ་འདི་གཉིས་ཀྱི་ཐོག་ནས་གཅིག་གི་བསམ་བློ་ཟིག་བཏང། སློབ་གསོ་ཟེར་གི་འདུག་རྒྱུའི་དོན་དག་ཆི་མོ་ཟེར་ན་སློབ་ཟེར་གི་འདུག་རྒྱུ་འདི།

ཆུང་བ་ལྔ་ལྷ་ནག་བཅུ་ཐམ་པ་ཡོད་ནི་རེད་ཨ། དེའི་ཐོག་ད་དེང་རབས་ཀྱི་སྲིང་མོ་གཟིགས་སམ་ལ་སོགས་རིག་གནས་མང་ཆེ་བ་ཟིག་ད་མཐའ་ཡས་ཟིག་ཡོད་ནི་རེད་ཨ། དུ། ང་ཚོས་སློབ་དགོས་ཀྱི་ཡོད་རེད་མ་གཏོགས་ད་མ་སློབ་ན། འཇིག་རྟེན་འདི་ཆི་མོ་ཟིག་ཡིན་གི་གཅིག་ཧ་གོ་གི་ཡོད་ནི་མ་རེད། འཇིག་རྟེན་འདི་ནི་ས་རིག་ཆུ་རིག་རི་རིག་སོང་ད་གི་འཇིག་རྟེན་མཐོང་བཞག་ནི་མ་རེད། འཇིག་རྟེན་ཟེར་རྒྱུ་མྱིག་གི་མཐོང་ཡུལ་གྱི་གཟུགས་ཅན་གྱི་ཆོས་འདི་ད་མྱིག་གིས་མ་མཐོང་ནི་ཤེས་བྱའི་གནས་ལུགས་མང་ཟིག་གི་ལྷ་ན་གྲིབ་རྡོ་རྗེ་གཟེངས་བསྟོད་མཁས་པ་སྔ་མ་རྣམས་ཀྱི་འདོམས་བདེན་པོ་ཡིན་ནི་དཔེ་ཆའི་ནང་བྲིས་བཞག་བཞག་ནོ་ད་ངི་ཅི་ཡིན་གཅིག་མི་གཉིས་ལྷབ་ཚིག་གི

ཨ་ཆོས་དང་དད་མོས་ཟེར་རྒྱུ་འདི་ཆི་མོ་ཟིག་རེད་དེ་མྱི་འཚོ་བའི་ནང་ཕན་ཆི་མོ་ཟིག་ཐོགས་གི་ཡོད་གི་ད་དེ་དོན་དག་ཏུ་ཆི་མོ་ཟིག་རེད་དེ་དང་དེ་ལ་སོགས་པ་རིག་གནས་ཀྱི་གནས་ཚུལ་མང་ཆེ་བ་ཟིག་ཐོག་མར་ཧ་གོ་དགོས་ནི་རེད་དེ་ཧ་མ་གོ་ན་འཇིག་རྟེན་འདི་ནས་འཇོན་ནུས་ཅན་གྱི་མྱི་ཟིག་དང་འཇིག་རྟེན་འདི་ནས་ཚུགས་ཐུབ་པའི་མི་ཟིག་རྩ་བ་ཉིད་ནས་ཡོང་ནི་མ་རེད་ར་རྨོངས་པ་ཟེར་རྒྱུ་སེམས་ནང་ཡོད་ཚེ་རྨོངས་པ་གིས་འཇིགས་སྐྲག་སྐྱེ་ནི་རེད།

བསམ་བློ་འདི་བཏང་ནས་ཁུལ་ཡོད་ནི་མ་རེད་ད་རང་སློབ་གྲྭའི་ནང་སོང་ཚར་གི་ལས་བྱེད་ཅིག་རག་རྒྱུ་འདི་ནི་དོན་དེ་མོ་ཟིག་ཡིན་ནི་རེད་ད་དོན་དམ་པར་དེ་ཙམ་བསམ་བློ་བཏང་ནས་དངོས་གནས་དྲང་ནས་ནོར་འཁྲུལ་ཟིག་ཡིན་ནི་རེད་ཨ་ད་ཡིན་ད་མིན་གི་ཧ་གོ་དགོས་ནི་རེད་ཕ་མ་ཟིག་ཡིན་ན་ཞ་ཡི་སློབ་གསོ་རྒྱག་ཚར་གི་རྗེས་མ་ལས་བྱེད་ཅིག་རག་བཞག་ན་སློབ་གྲྭ་སོང་ནི་དོན་ཡོད་སོང་ནི་རེད་གཞུང་ཞབས་གི་ལས་བྱེད་ཅིག་མ་རག་ན་སློབ་ས་སོང་ནི་དོན་མེད་སོང་ནི་རེད

ཞ་ཡི་ཟིག་གིས་ཚོང་ཟིག་བརྒྱབ་ན་ཡི་གེ་གཅིག་ཀྱང་མི་ཤེས་ནི་མྱི་ཟིག་ཚོང་ལས་ཟིག་ག་ཞུགས་ནི་ད་ཡི་གེ་ཤེས་མཁན་ད་དཔལ་འབྱོར་རིག་པའི་གི་རིག་པའི་གཞུང་ལུགས་ཤེས་ནི་ཟིག་ཡིན་ན་དེ་ལས་ཀྱང་ལྟ་ཅི་སྨོས་རེད་ད་དུ་ཆེད་ལས་གི་ཤེས་བྱ་མ་ཤེས་རུང་ཡི་གེ་ཟིག་ཤེས་པ་ཙམ་གྱིས་ལས་ཀ་དེ་ལས་དགོས་ན་ནུས་བ་དེ་ཐོན་བསྡད་ཡོད་ནི་རེད་ཅི་ན་དེ་མ་ཚད་ཡི་གེ་ཟེར་རྒྱུ་འོ་འདི་ཤེས་ཤེས་རིག་ཡོན་ཏན་ཟིག་ཡོད་ན།